བོད་མིའི་སྒྲིག་འཛུགས་ཀྱི་ཕྱི་དྲིལ་བཀའ་བློན་ནོར་འཛིན་སྒྲོལ་མ་མཆོག་དབུ་བཞུགས་ཐོག་ཁ་ཉིན་སྦེལ་ཇམ་གྲོང་སྡེ་ཧུའི་ནང་རྟེན་གཞི་བྱས་པའི། བཀའ་བརྒྱུད་ཡོན་ཏན་རྒྱ་མཚོ་གླིང་དུ་བོད་ཀྱི་སྐུ་ཚབ་དོན་གཅོད་རྣམ་པའི་ལོ་འཁོར་ཚོགས་འདུ་དབུ་འཛུགས་གནང་སྟེ། མ་འོངས་ལས་དོན་གནང་ཕྱོགས་སྐོར་ལ་ཡག་གོ་བསྡུར་གནང་འདུག་དེ་ཡང་ཟླ་བ་འདིའི་ཚེས་ཉི་ཤུ་རྩ་བདུན་ནས་རྩ་བརྒྱད་བར་འཚོགས་པའི་བོད་མི་སྒྲིག་འཛུགས་ཀྱི་སྐུ་ཚབ་དོན་གཅོད་རྣམ་པའི་ལོ་འཁོར་ཚོགས་འདུའི་ཐོག་ཨ་རི་དང་ཨོ་སི་ཏྲེ་ལི་ཡ་ཡུ་རོབ་རྒྱལ་ཁབ་ཁག་ཅིག་བཅས་ནས་དོན་གཅོད་བཅུ་གཅིག་དང་ལས་བྱེད་ཁག་ཅིག་བཅས་ཆེད་ཕེབས་གནང་ཡོད་པ་དང། ཚོགས་འདུ་དབུ་འབྱེད་ཐོག་ཕྱི་དྲིལ་བཀའ་བློན་ནོར་འཛིན་སྒྲོལ་མ་མཆོག་གིས་བོད་མི་སྒྲིག་འཛུགས་ཀྱི་གལ་གནད་ཆེ་བའི་ལས་དོན་ཁག་ངོ་སྤྲོད་དང། ལྷག་པར་ཆབ་སྲིད་ཀྱི་ལས་དོན་གཙོ་བོ་ནི་དབུ་མའི་ལམ་གྱི་སྲིད་བྱུས་ཐོག་ནས་རྒྱ་ནག་གཞུང་དང་བོད་རྒྱ་འབྲེལ་མོལ་བསྐྱར་གསོ་བརྒྱུད་བོད་རྒྱའི་དཀའ་རྙོག་སེལ་ཐབས་གནང་རྒྱུ་དང། བོད་ནང་གི་འགྲོ་བ་མིའི་ཐོབ་ཐང་གནས་སྟངས་མཚོན་པའི་རྒྱ་ནག་གཞུང་གིས་བོད་ནང་བོད་ཀྱི་རིག་གཞུང་རྩ་མེད་ཀྱི་སྲིད་བྱུས་ལག་བསྟར་བྱེད་བཞིན་པ་རྣམས། འབྲེལ་ཡོད་རྒྱལ་ཁབ་སོ་སོའི་ནང་གི་གནད་ཡོད་མི་སྣར་འགྲེལ་བརྗོད་ཀྱིས་བོད་དོན་ཐོག་རྒྱབ་སྐྱོར་འཚོལ་སྒྲུབ་གནང་རྒྱུ་དེ་ཡིན་པ་གསུངས་འདུག་དེ་བཞིན་ཕྱི་དྲིལ་བཀའ་བློན་མཆོག་གིས་ད་ལྟའི་བར་དོན་གཅོད་རྣམ་པས་ལས་དོན་གང་ལེགས་གནང་བ་ལ་བརྟེན། བོད་མི་སྒྲིག་འཛུགས་ཀྱི་སྲིད་སྐྱོང་མཆོག་དང་ཕྱི་དྲིལ་བཀའ་བློན་རྣམ་གཉིས་ཕྱི་རྒྱལ་ཁག་ལ་ཕེབས་སྐབས་ཕྱི་སྲིད་མི་སྣ་མང་པོ་མཇལ་འཕྲད་ཐུབ་ཡོད་པ་མ་ཟད།

ད་ལན་ཚོགས་འདུ་ཐོག་ལ་ང་ཚོ་ད་ཅིག་གི་གྲོས་གཞི་གལ་ཆེ་ལྟ་བུ་ཅིག་གོ་བསྡུར་བྱས་ཏེ་ནང་ལ་ཡང་ད་ལྟ་ཆབ་སྲིད་ཀྱི་ཐོག་ལ་ཡང་ད་ལས་དོན་བྱེད་ཕྱོགས་སྐོར་ལ་ཡང་གོ་བསྡུར་བྱུང་བ་རེད་ད་ནང་བཞིན ྋགོང་ས་མཆོག་གི་སྐུའི་གོ་སྟོན་སྲུང་བརྩི་ཞུ་ཡ་དེ་ད་ང་ཚོ་དགོང་ཉིས་སྟོང་ཉི་ཤུ་རྩ་ལྔ་ལ་དེ་བཞིན་གཏན་འཁེལ་འདུག་དེ་ཡིན་དུས་སྐབས་ལ་སྐུའི་གོ་སྟོན་སྲུང་བརྩི་ཞུ་ཕྱོགས་སྐོར་ལ་ཡང་བཀའ་བསྡུར་བྱུང་ཡོད་རེད་ལ་དེ་སྔ་ཡིན་ན་ད་ང་ཚོ་སྐུའི་གོ་སྟོན་སྲུང་བརྩི་ཞུ་ཕྱོགས་ལ་སྤྱི་བཏང་བོད་མིའི་སྒྲིག་འཛུགས་ཀྱི་ལྷན་ཁང་ཁག་དང། ཆ་ཚང་དང་དགེ་རྟགས་ཀྱི་ལས་དོན་ག་རེ་ག་རེ་སྤེལ་དགོས་འདུག་ཟེར། ང་ཚོས་བསམ་འཆར་དགོངས་འཆར་དེ་བསྡུ་རུབ་གནང་བ་རེད། དེའི་ཐོག་ལ་ཡང་ང་ཚོ་སྐུ་ཚབ་དོན་གཅོད་ཚོགས་འདུ་སྐབས་ལ་ཡང་གོ་བསྡུར་ཞིབ་པ་བྱུང་ད་དོན་གཅོད་སོ་སོ་ནང་ལ་ཡང་ལས་འགུལ་ག་རེ་སྤེལ་ན་ཡག་པོ་འདུག་བོད་མིའི་སྒྲིག་འཛུགས་སྤྱི་ཡོངས་སྤྱི་ཡོངས་ཀྱི་ཆ་ནས་ཡང་ལས་འགུལ་སྤེལ་སྤེལ་ག་རེ་ག་རེ་སྤེལ་ན་ཡག་འདུག་ཟེར་ནས་དེ་ཚོ་དགོངས་འཆར་བསྡུ་རུབ་གནང་བ་རེད་དེའི་ཐོག་ལ་གོ་བསྡུར་བྱུང་བ་རེད། ཨ་ནི་ད་ག་ནང་བཞིན་ཨ་ནི་སྤྱི་བཏང་ཕྱི་དྲིལ་ལས་ཁུངས་དང་དོན་གཅོད་རྣམ་པ་ཚོ་གི་འཆར་ཅན་གྱི་འཛིན་སྐྱོང་གི་ལས་དོན་ཐོག་ལ་ཡང་ང་ཚོ་ནམ་རྒྱུན་ནས་གོ་བསྡུར་ཞུས་ཏེ།

སྤྱི་བཏང་ད་ལྟ་ཅིག། གཞུང་འབྲེལ་མ་ཡིན་པའི་ཚོགས་པའི་ངོ་བོ་འདྲ་བོ་བྱེད་ཅིང་ཕྱི་ལ་སྟོན་བྱས་ནས་ལས་འགུལ་སྤེལ་ཏེ་ཡོད་མོད་ད་ལྟ་ཆབ་སྲིད་ཀྱི་ལངས་ཕྱོགས་ཐོག་ནས་ཡང་ཨ་ནི་དོན་གཅོད་རྣམ་པ་ཚོའི་ཁྱབ་ཁོངས་རྒྱལ་ཁབ་སོ་སོའི་ནང་ལ་ཡང་གྲོས་ཚོགས་འཐུས་མི་རེད་ཨ་ནི་ཕྱི་སྲིད་ལས་ཁུངས་རེད་རེད་བ། དེ་རྗེས་དེ་ལས་ཐོག་ང་ཚོ་མཇལ་འཕྲད་གནང་ཡ་དང་ཁོང་ཚོ་ལས་བོད་བོད་དོན་གྱི་འཐབ་རྩོད་ཐོག་ལ་ཡང་ང་ཚོས་རྒྱབ་སྐྱོར་སུ་ཡང་གིས་རྒྱབ་སྐྱོར་ཡོད་ཡོང་ཐབས་བྱས་སྐོར་ལ་ཡང་ད་གཙོ་བོ་དེ་ད་ནི་བཀའ་ཤག་གི་འདི་ཡོད་རེད་པ Vision Paper སྒང་ལ་ཡང་ང་ཚོས་གིས། ད་ག་རེ་ཟེར་དགོས་རེད། མདུན་སྐྱོད་བྱེད་བྱེད་ནས་དེའི་སྒང་ལ་ཡ་ཨ་ནི་ང་ཚོ་ལས་འགུལ་ག་རེ་ག་རེ་སྤེལ་དགོས་ཀྱི་འདུག་ཨ་ནི་ང་ཚོ་ཁ་ཕྱོགས་ག་འདྲས་བྱེད་དགོས་ཀྱི་འདུག་ལངས་ཕྱོགས་ག་འདྲས་བྱེད་དགོས་ཀྱི་འདུག་ལས་འགུལ་སྤེལ་ཕྱོགས་ག་འདྲས་འདུག་དེའི་ཐོག་ལ་ཡ་ཕྱི་དྲིལ་བཀའ་བློན་མཆོག་ནས་ལམ་སྟོན་གནང་ཡོད་རེད་ལ་གཙོ་བོ་ད་གིན་དམ་ཚགས་ཞུས་པ་ནང་བཞིན་རེད Vision Paper ནང་ལ་ཡ་ང་ཚོས་ཀྱི་ལམ་སྟོན་དང་བཀའ་ཤག་ནས་ལམ་སྟོན་གསལ་པོ་ཡོད་རེད་དེ་གའི་ཐོག་ལ་ཡ་ད་གོ་བསྡུར་ཞིབ་ཚགས་པོ་དང་ལྷུག་པོ་བྱུང་སོང། མཐའ་མ་དེ་ལ་ང་སྐམ་ཆུ་ན་འདི་ཅིག་བཀའ་འདྲི་ཞུས་ཡིན་ད་ད་རེས་ཨ་རི་རེད་དང་ཨོ་སི་ཏྲེ་ལི་ཡ་ཡུ་རོབ་རྒྱལ་ཁབ་ཁག་ནས་ད་ཅིག་ཁྱོན་དོན་གཅོད་བཅུ་གཅིག་སུ་དུ་ཕེབས་ཡོད་དུས་རྒྱལ་ཁབ་སོ་སོའི་ནང་ལོགས་ལ་ཡ་ད་ལྟའི་ཆ་ལ་ང་རང་ཚོ་བོད་དོན་ཐོག་ལ་ཡ་རྒྱབ་སྐྱོར་གྱི་རྣམ་པ་དང་འདི་ཚོ་སྒང་ལ་ཡ་ཁོང་རྣམ་པས་ཡ་ན་ག་རེ་དྲུག་གསུང་གནང་གི་འདུག་བས། རྒྱལ་ཁབ་སོ་སོའི་ནང་ལ་ཡ་སྤྱིར་བཏང་འདི་རེད་ང་ཚོའི་བོད་དོན་ཐོག་ལ་རྒྱབ་སྐྱོར་བྱེད་མཁན་དཔེར་ན་ཡུ་རོབ་ནང་ཆ་བཞག་པ་ན་ཡག་ཐག་ཆོད་ཡོད་རེད་ཡུ་རོབ་སྤྱི་མཐུན་ནང་ལ་ཡིན་པས་ན་རེད་ཡུ་རོབ་རྒྱལ་ཁབ་གཞན་དག་སྒེར་སོ་སོ་ཀྱི་ད་རྒྱལ་ཁབ་ཁོ་ཁྱབ་ཁོངས་རྒྱལ་ཁབ་གཞན་དག་ནང་ལ་ཡ་བོད་དོན་ཐོག་ལ་ཡ་རྒྱབ་སྐྱོར་ཤུགས་ཆེན་པོ་ཡོད་རེད་ག་ཚོད་རྒྱབ་སྐྱོར། ལྷག་པར་དུ་ད་ལྟ་ང་ཚོ་ཡུ་རོབ་ནང་ཆ་བཞག་པ་ན་རྒྱལ་ཁབ་བྱེ་བྲག་པ་ཆ་བཞག་པ་ན་ཅེཀ་རི་པབ་ལིག་འདྲ་བོ་བྱས་ན་རེད་པ་ཅེཀ་སྤྱི་མཐུན་རྒྱལ་ཁབ་ནས་ཡིན་པས་ན་གྲོས་ཚོགས་ཐོག་ནས་རྒྱབ་སྐྱོར་ཤུགས་ཆེན་པོ་ཡོད་རེད། འཛིན་སྐྱོང་ཐོག་ནས་ནི་རྒྱབ་སྐྱོར་ཡག་ཐག་ཆོད་ཡོད་རེད་མི་མང་ཡིན་ན་ང་ཚོ་བོད་པ་ལ་ཡ་སེམས་ཐག་ཉེ་པོ་བྱེད་བཞིན་འགྲོ་བ། དེ་ཡོད་རེད་ད་ནི་ཨ་རིའི་ནང་ངས་བརྗོད་མ་དགོས་རེད་པ་ཨ་དེ་ནང་བཞིན་དེ་བཞིན་ཨོ་སི་ཏྲེ་ལི་ཡ་རེད་དེ་ནང་བཞིན་རྒྱལ་ཁབ་ཇ་པན་རེད་རྒྱལ་ཁབ་སོ་སོའི་ནང་ལ་ཡ་རྒྱ་ཆེ་ཆུང་ལ་མ་ལྟོས་པའི། བོད་དོན་ཐོག་ལ་ཡ་སེམས་ཁུར་དང་བོད་དོན་ཐོག་ལ་ཡ་རྒྱབ་སྐྱོར་བྱེད་མཁན་དེ་ཤུགས་ཆེན་པོ་ཡོད་རེད་དོན་གཅོད་རྣམ་པ་ཚོ་ཡིན་ན་ད་ལྟ་ཅིག་ང་ཚོར་ཅིག་རེ་བ་ཆེན་པོ་ཅིག་དང་ད་ལྟ་འབད་བརྩོན་བྱེད་ཡ་ཅིག་དང་ཨ་ནི་རེ་བ་ཆེན་པོ་ཡོད་པའི་གི་རྣམ་པ་དེ་ཚང་མས་གསུངས་བསྡད་འདུག། གཞི་རྩའི་ད་རེས་བོད་མི་སྒྲིག་འཛུགས་ཕྱི་དྲིལ་ལས་ཁུངས་ཀྱི་ཁྱབ་ཁོངས་བོད་ཀྱི་སྐུ་ཚབ་དོན་གཅོད་རྣམ་པའི་ལོ་འཁོར་ཚོགས་འདུ་དེ་གྲུབ་རྗེས། དེ་རིང་ཕྱི་ཚེས་ཉི་ཤུ་རྩ་དགུ་ཉིན་དོན་གཅོད་ཁག་ལ་རྒྱལ་འབྲེལ་ཐབས་ཇུས་སྐོར་ཉིན་གཅིག་གི་ཟབ་ཁྲིད་ཞིག་གནང་འདུག།